འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད། འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན། འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། གོང་དུ་ངོ་སྤྲོད་ཞུས་པ་ལྟར་བདུན་ཕྲག་སྔོན་མ་ཡི་ལེ་ཚན་འདིའི་ནང་ལ་མཁས་དབང་མི་ཉག་ཆོས་ཀྱི་རྒྱལ་མཚན་ལགས་ཀྱིས་བོད་ཀྱི་ཁང་པ་རྒྱག་སྟངས་དེ་བོད་མིའི་འཕྲོད་བསྟེན་དང་མཐུན་པ་ཡིན་པའི་སྐོར་ལ་གསུངས་པ་ཞིག་སྙན་སྒྲོན་ཞུས་ཚར་བ་དེ་ལྟར། ཁོང་གིས་བོད་ནང་གི་ལུང་པ་སོ་སོ་ལ་ཡོད་པའི་ཁང་པ་རྒྱག་སྟངས་ཀྱི་ཁྱད་ཆོས་རྣམས་ད་བར་མི་ལོ་སྟོང་ཚོ་མང་པོ་ཡི་རིང་ལ་ས་གནས་ཀྱི་དངོས་ཡོད་གནས་སྟངས་དང་བསྟུན་ནས་ཡར་རྒྱས་སོང་བའི་རིག་གཞུང་ཡིན་པ་དང། དེ་དང་དེང་དུས་ཀྱི་འཛུགས་སྐྲུན་ལ་བེད་སྤྱོད་བྱེད་པའི་བི་ལ་ས་ལ་སོགས་པ་ལོ་བརྒྱ་སྐོར་རེ་གཉིས་ལས་ལོ་རྒྱུས་མེད་པའི་འཛུགས་སྐྲུན་གྱི་རྒྱུ་ཆ་ཞིག་ཡིན་སྟབས། དེ་གཉིས་ཀྱི་བར་ལ་དགེ་སྐྱོན་སྐོར་ལ་འགྲེལ་བརྗོད་བྱེད་པའི་སྐོར་ལ་ཐེངས་འདིར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་དང་པོ་ཁོང་གིས་ཁོང་གི་ཕ་ཡུལ་མི་ཉག་ལ་མཚོན་ན་ལོ་འགའ་ཡི་གོང་དུ་ཁང་པ་གསར་པ་བརྒྱབ་ནས་དེ་ལ་ཚོན་ཁྲ་ཁྲ་ཟིང་ཟིང་འདྲ་མིན་བྲི་བའི་ལུགས་སྲོལ་དར་ཡོད་ན་ཡང། རིམ་བཞིན་ས་གནས་མི་མང་གིས་དེ་ཚོའི་སྐྱོན་མཐོང་ནས་བྱེད་སྲོལ་དེ་མེད་པ་བཟོས་ཡོད་པའི་སྐོར་ལ་ཆ་ཕྲེང་དུ་མི་མང་ལ་གཏམ་བཤད་མཛད་སྐབས་འགྲེལ་བརྗོད་བྱས་ཡོད་པ་རེད། ཁྱོད་ང་ཚོ་མི་ཉག་ལའང་འདྲ་ཉིན་བཞིན་ཡིན། ད་དེ་འདྲ་བཀོད་མཁས་ཐབས་མེད་དེ་ཡིན་ན་ད་མི་སེར་གྱི་སོ་སོ་འདུག་ས་ཀྱི་ནང་ལ་དང་པོ་དེ་འདྲ་བཟོ་ནས་ཤིང། ཤིང་ཐག་བརྒྱབ་ནས་ཨ་ཀྲང་ཤུ། ཤིང་གི་ཤིང་ཚད་ཚང་མ་བཟོ། ད་ནས་ཚང་མ་གི་རི་མོ་བྲིས། ཨ་རི་མོ་བྲིས་ནས་ལྷ་ཁང་དང་འདྲ་འདྲ་བཟོ། ཡིན་ན་ལོ་བཅུ་འགོར་མ་སོང། དེ་མི་སེར་ཚོ་གི་ལྟ་གི་ཨ་ཡོ་ད་དེ་མི་དེ་ཡིན་སུ་སོ། ཨ།

ལོས་དང་པོ་དང། ཁྱོད་ཚོ་གིས་གཏོང་ན་ཨ་ང་ཚོས་དང་ཁོ་ཚོ་གིས་གཏོང་དེས་ང་ཚོ་མི་སེར་ལ་ཡོང་གཅིག་རྒྱ་སྐད་ལ་ཡིན་ན་ཕམ་པི་སི་ཤང་ཨ་ང་ཚོ་ད་བོད་སྐད་ཐོག་ལ་ཡིན་ན་ཁ་ཕོ་རི་ཟེར་ད་ཆ་ཕྲེང་གི་ཁ་ཕོ་རི་ཨ་ཟེར་ད་ཁ་ཕོ་རི་རེད་མོ་ད་ཁོ་ཟེར་ན་ང་ཟེར་གཅིག་ཟེར་ད་ངོ་མ་ལོ་བཅུ་ཙམ་འགྲོ་ཚར་ཁ་དེ་ད་ཁ་ཅིག་མི་སྐྱིད་དོ་གཅིག་པོ་མ་རེད། ད་ད་ལྟ་འདྲ་འདྲ་ཡིན་ན་ང་ཚོ་མི་ཉག་ཚང་ད་ཤིང་དུ་བཟོས་ནས་ད་ནི་ད་ཚང་མ་གི་རི་མོ་བྲིས་ཤིག་ན། དེ་རི་མོ་མ་བྲིས་ན་ཡག་འདུག། ད་རྒྱ་ནག་གི་ཅིག་ཡུལ་སྐོར་དེ་འདྲ་འོང་མཁན་ཚོ་གིས། ད་ཁྱོད་དེ་རི་མོ་བྲིས་ནས་ཡག་པོ་རེད་ཟེར་བཞིན་མེད་དོ།

ནང་ལོ་རི་མོ་བྲིས་ཡོག་མ་རེད་ད་རི་མོ་བྲིས་ན་ཕྱིན་ཅི་གཏོང་དགོས་རེད་དེ་ནས་ཡང་ཁ་ཤས་ཀྱི་རི་མོ་མ་བྲིས་ན་ཕྱིན་ཅི་གཏོང་ཟེར་ཕྱིན་ཅི་གཏོང་ན་བླའི་ཡིག་ང་ཚོ་ཁང་པ་ནོ་མེད་ཅིག་འབོག་མི་ཉན་མི་ཚེ་ཕྱིན་ཅི་གི་མེད་དེ་ཐལ་འཐེན་ཤི་འདུག་ཟེར་གཅིག་གཉིས་ཡིན་ན་ང་རང་ཚོ་གི་ཨ། ཁང་པ་ང་རང་ཚོ་གི་ཤིང་ཆ་རེད་ཨ་རེད་ཤིང་གི་དེ་ནི། ཤིང་ཐ་ཤིང་ཐ་ཟེར་གི་རེད་ད་ང་ཚོ་མི་ཉག་གི་ནི་ཤིང་ཐ་ཟེར་ད་ཨ་ན་ཆེ་དུ་ཟེར་ཤིང་ཆ་རྒྱབ་ནི་དེ་འདྲ་བཟོ་བཟོ་ཐོས་ལ། ཤིང་རྩི་གཅིག་གཏོང་ན། ཁང་པ་དུ་དྲོ་པོ་མ་རེད། ཁོ་རོ་ཤིང་ཁོ་རོ་ངོ་མ་དུ་ཤིང་ཆ་དུ་བཞག་བཞག་ན་ཤིང་རྩི་ཡང་མི་གཏོང་ཚོན་ད་ག་ལ་གཏོང་ཚོན་གཏོང་ན་འཆག་ལ་རེད། ཁོང་གིས་དེ་དང་ཁང་པའི་ནང་ལ་ཚོན་མི་གཏོང་བའི། སྲོལ་རྒྱུན་གྱི་ལུགས་སྲོལ་ཡོད་ས་ལ་ཤིང་ཆ་ཡིས་ལས་པའི་ཁང་པ་རྣམས་ལ་ཡང་ཚོན་གཏོང་མི་ལོ་བ་དང། དེ་བཞིན་ཤིང་ཆ་ཡིས་བཟོས་པའི་ཁང་པའི་སྐོར་ལ་འདི་ལྟར་གསུངས་འདུག། ད་ང་རང་ཚོ་གི་གཟུགས་པོ་ལ་ངོ་མ་དུ་ཁོ་རོ་ཤིང་ཆ་དཀར་པོ་དུ་ཁོ་རོ་བཞག་ན་ང་ཆུང་ཆུང་ཡིན་ཁ་ང་ཚོ་ཕ་ཡུལ་ལ་ད་ཤིང་ཚོན་མ་གཏོང་ཐུབ་ན་གཏོང་རེད་ཤིང་གཏོང་མ་ཐུབ་ན་ཤེས་སྐད་ཙམ་ཡང་ཚོན་གཏོང་ལ་མ་རེད། དག་ཞིང་ཁྲག་དང་དག་ཞིང་བྱ། དེ་འདྲ་ཟོན་དག་མོ་བ་དག་ཡང་གཅིག། འདུག་ས་ནང་ལ་ཡིན་ན་ཡང་ཤིང་ཚོན་མ་རྒྱབ། ད་ལྟ་ང་ཚོ་དག་ཚོ་འདུག་ད་ལྟ་ང་ཚོ་ཕ་ཡུལ་ཡེ་མེ་ལ་ཡང་ངོ་མ་ཡིན་ན་ཤིང་ཡག་པོ་ཡོད་རེད་ད། དེ་ནས་གཞི་ནས་གཅིག་ང་ཆུང་ཆུང་ཡིན་ཁ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ། ང་ང་ལྔ་ང་དྲུག་ནས་ཤིང་བཅད་ནས་མར་ལ་འཁུར་ནས་ད་དེ་ནས་གཞི་ནས་ཀྲུའུ་རུང་ཅི་ཡིས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ། ཐུའེ་ཀེང་ཧོན་ལིན་མ་བཟོ་མི་ཚེ།

དེ་ནས་ཁོང་གིས་བོད་མི་མང་པོ་ཡིས་ཨ་གསར་བྱས་ནས་ཁང་པ་ལ་ཚོན་འདྲ་མི་འདྲ་གཏོང་བ་འདི་བོད་མིའི་སྲོལ་རྒྱུན་གྱི་རིག་གཞུང་ཞིག་མ་ཡིན་པར། མི་གཞན་ལ་དཔེ་ལེན་པ་བཞིན་པའི་སྐོར་ལ་འདི་ལྟར་གསུངས་འདུག། ང་ཚོ་ཐད་ཀར་བལྟ་དགོས་མ་རེད་ད་ལྟ་ངོ་མ་ང་ཁྱེད་ཚོར་བལྟ་ཅི། བ་ལོ་དེ་ཀརྨ་པ་གི་ལྷ་ཁང་ནང་ཁོ་ཚོས་ཤིང་སྤྲོ་མཁན་ལ་ཟེར་ཡོད་ད་རེས་ཨ་ན་ཀྲུ་པུའུ་གི་ཁང་པ་ནང་གི་ཨ་མདོ་ཚོ། ངོ་མ་དུས་ཚོད་ནང་གི་བྲག་བཟོ་སྟངས་མང་པོ་ཅིག་ཨ་ད་བལྟས་ན་ཅིག། ད་ལྟ་ག་ན་རེ། རྟ་བརྒྱད་བུན་གཟུགས་འདྲ་འདྲ། ཨ། ད་ལྟ་རྟ་བརྒྱད་བུན་གཟུགས་འདྲ་དུ། ཇི་འདྲ་འབྲུག་འདྲ་དུ་ཚོ་ད་ཁ་ཅིག་ང་ཚོ་བོད་དག་གི་ཐུགས་མངའ་བརྗིད་ཅིག་ཡོད་ཀྱི་རེད་ཡིན་ན་ཡང། ད་ལྟ་མང་ཆེ་དུ། ངོ་མ་ད་ལྟ་བལ་འབྲུག་གི་དེ་རེད། བལ་འབྲུག་གི། ད་ཡིན་ན་བལ་འབྲུག་གི་ནང་ལ་ཚོགས་མ་དེ་འདྲ་ཡོད་མ་རེད་བལ་འབྲུག་གི་ད། ཆ་རྐྱེན་ཡོད་ཁེལ་གི་ད་དེ་དེ་རེད་མ་ཡིན་ན་ང་ཚོ་དེ་ཡིན་གཅིག་མིན་གཅིག་ཁོ་གི་དེ་བཟོ་དགོས་ཀྱི། ད་ཡོད་མེད་དེ་ང་རང་ཚོ་ད་ཡིན་ན་དཔེར་ན་ང་ཚོ་ད་རེས་ཡིན་ན་ང་ཚོ་སྐད་ཆ་ཤོད་ས་སྤྲི་སྦུག་གི་ནང་ལ་རེད་ཁོ་གི་ཏུ་བཟོ་ཡག་པོ་ཡོད་ན་ཉན་རེད་ཡིན་ན་ང་ཚོ་མི་སེར་དོལ་ཁ་ཁ་ཁ་ཚོ་གི་ཁྱོད་ལ་བླུ་ཡི་ཡོད་ཨ་ཁྱོད་ཀི་ཏུ་གི་དུ་ནི་འགྲོ་སོང་གཏོང་ཐུབ་ན་ཁྱོད་བཟོ་ན་ཉན་རེད་ཡིན་ན་གཏོང་མ་ཐུབ་ན་ཁྱོད་ཡིན་གཅིག་མིན་གཅིག་དེ་འདྲ་གཏོང་དགོས་རྒྱུ་གི་དོན་དག་གཏན་ནས་ཡོད་དེ་འདྲ་ཡིན་ཁ་ཏུ་ང་ཚོ་གི་རིག་གནས་དེ་ལ།

ད་ད་ལྟ་ང་ཚོ་ཡར་རྒྱས་འགྲོ་ནི་ཅིག། ས་ཆ་རྒྱ་ཆེན་པོ་ཡོད་ན་ཁྱོད་ཕག་ར་ལུག་ར། ཅིག་བ་མོ་བཞག་ས་ཁ་ཁ་བཞག་ན་ཉན་རེད། དུ་ཚོ། ཅིག་ང་ཚོ་གི་གཙང་མ་བཟོ་རྒྱུ་ཨ་དུ་ཚོ་ང་ཚོ་གི་ཡར་རྒྱས་དགོས་རེད་མི་ཚེ། དེ་ཡིན་ཁ་ང་ཚོ་གི་རིག་གནས་དང་ཧ་མི་གོ་ན། དེ་དེ་ནི་ཁ་ལ་ལྟ་ཚུལ་ལ་ལྟ། མ་ལ་བལ་ཚུལ་ལ་ལྟ་དེ་ནི་ཚུལ་ལ་ཅིག་ཅིག་ཅིག་ཅིག་དེ་དགོས་མ་རེད་ང་རང་ཚོ་ལ་ང་རང་ཚོ་ལ་དུ་གི་རིག་གནས་ཡོད་རེད། དེ་ལྟར་ང་རང་ཚོ་ལ་རང་གི་རིག་གནས་ཡོད་པ་དེ་ལོ་ངོ་སྟོང་ཕྲག་མང་པོའི་རིང་ལ་མི་རབས་གོང་མ་རྣམས་ཀྱིས་ས་གནས་ཀྱི་དགོས་པ་དང་ས་གནས་ཀྱི་མི་ཡི་འཕྲོད་བསྟེན་དང་མཐུན་པའི་ཐོག་ནས་རིམ་པ་བཞིན་ཡར་རྒྱས་བཏང་བ་ཞིག་ཡིན་པའི་སྐོར་ལ་འགྲེལ་བརྗོད་གནང་འདུག། ང་རང་ཚོ་ལ་ང་རང་ཚོ་ད་ལྟ་མི་ཚེ་ཕྱེད་ཡིན་ན་ང་ཚོ་བོད་མི་རིགས་ཀྱི་དེ་ནས་ལོ་རྒྱུས་དུ་ལོ་ངོ་སྟོང་ཕྲག་ལྔ་དྲུག་གི་ལོ་རྒྱུས་ཡོད་རེད། དེ་མི་ཚད་ང་ཚོ་ལ་དུས་མ་ཉན་ཐད་དེ་རེད་དེ་ཟེར་རྒྱུ་ཡོད་ལ་མ་རེད་ང་ད་ཅི་ཟེར་ཟེར། ཧྲུའུ་ཉི་ད་ཅག་གི་དེ་གི་ཁང་པ་ལས་གཅིག་གི་ལོ་ངོ་ལོ་ངོ་ཉིས་བརྒྱ་གི་ལོ་རྒྱུས་མི་ཚད་ཡོད་མ་རེད་ལོ་ངོ་ཉིས་བརྒྱ། ད་ལོ་ངོ་ཉིས་བརྒྱ་རེད་ཁ་ད་ད་ལྟ་ཁོ་གི་སྐྱོན་མང་པོ་ཅིག་རེད་ཤོད་རེད། ཨོ་ཚ་ཚིག་ལ་གནོད་དོ་ཅི་གནོད་དོ་མ་གནོད་དོ། ད་ད་ང་ཚོ་རྒན་དག་གི་ཟེར་ཐལ་མོ། ཧྲུའུ་ཉི་ཁང་པ་ཅི་མ་ཞིག་ན་ཟ་རུ་རྩོད་རེ་དུ་ཕོ་ས་ཡོད་ལ་མ། ང་རང་ཚོ་བོད་པ་གི་ཁང་པ་གི་ཅི། ཨོ་ཁོ་ཡང་ལོག་ཅི་ལས་དགོས་ན་ས་ས་རེད་རྡོ་རྡོ་རེད་ཨ་ཤིང་ཤིང་རེད་ཨ་ཤིང་ཐབ་ཆག་ཅི་ཡིན་ན་ཐབ་ནོ་མ་ཡིན་ན་ཡར་འབུད་ན་ཉན་རེད་དེ་འདྲ་ཡིན་ཁ་དེ་ལ། ང་གིས་བལྟ་ན་ང་རང་ཚོ་གི་བོད་ཀྱི་ས་གནས་སོ་སོ་ལྷག་པར་དུ་དེ་རིང་ང་ཚོའི་ཕྱག་ཕྲེང་གི་ས་ཆ་དེ་ལ་ཡོད་པའི་རིག་གནས་འདི་ཁྱོད་ཚོ་ལ་ལོ་ངོ་སྟོང་ཕྲག་བཞི་ལྔ་གི་ཐོག་ནས་ཚོད་བགམ་ཐེབས་པ་རེད་ཨ། ལོ་ངོ་སྟོང་ཕྲག་བཞི་ལྔ་གི་ནང་ལ་དེ་གི་ནང་ལ་མ་འདང་ཡོད་ན་ང་ཚོ་གི་མི་རྒན་ཚོ་ཡག་རུ་གཏོང་ནི་ད་ལྟ་མི་ཚེ་འདི་བྱས་པ་རེད་བོད་ཀྱི་ང་ཚོ།